སོ་གསུམ་པ། ནམ་ཡང་རྙིད་པ་མེད་པའི་མཛེས་སྡུག། དབྱར་གནས་གྲོལ་བར་གཟའ་འཁོར་གཉིས་ཙམ་ལས་མེད་པའི་སྔོན་དེར། ལྟ་བས་ཆོག་མི་ཤེས་པའི་མཛེས་མ་ཞིག་སངས་རྒྱས་བཅོམ་ལྡན་འདས་ལ་མཇལ་དུ་བཅར། མོ་རང་ནི་རྟ་དཀར་དཀར་གཉིས་ཀྱིས་འཐེན་པའི་དཀར་གཙང་གི་ཤིང་རྟ་འཁོར་ལོ་ཞིག་ཏུ་བསྡད་དེ་དགུང་ལོ་བཅུ་དྲུག་ཙམ་མིན་ནམ་སྙམ་པའི་གཞོན་ནུ་ཞིག་ཀྱང་ཁྲིད་ཡོད། མོ་རང་གི་གོས་གྱོན་སྟངས་དང་སྤྱོད་ལམ་དེ་ནི་ཅི་འདྲའི་ཡིད་དུ་འོང་ཞིང་བརྗིད་ཉམས་ལྡན་པ་ཞིག་རེད་ཨང། དེ་ནས་མོས་དགེ་སློང་ན་གཞོན་ཞིག་ལ་བཅོམ་ལྡན་འདས་ཀྱི་གཟིམ་ཤག་ཏུ་བགྲོད་སའི་ལམ་ཁ་དྲིས། བུད་མེད་ཁོང་དགོན་པར་འབྱོར་སྐབས་བཅོམ་ལྡན་འདས་ཕེབས་སྒོམ་ལ་བྱོན་ཏེ་ད་དུང་ཚུར་གཟིམ་ཤག་ཏུ་ཕེབས་མེད་ན་ཡང། དགེ་སློང་ན་གཞོན་དེས་ཁོང་ཉིད་ཡར་ཁྲིད་དེ་བཅོམ་ལྡན་འདས་ཀྱི་གཟིམ་ཤག་མདུན་གྱི་སྨྱུག་མའི་ཞབས་སྟེགས་སུ་སྡོད་དུ་བཅུག། ཡུད་ཙམ་སོང་རྗེས་སངས་རྒྱས་བཅོམ་ལྡན་འདས་དང་འཆར་ཀ། ཤཱ་རིའི་བུ། ནཱ་ག་ས་མ་ལ་བཅས་ཕྱིར་གཟིམ་ཤག་ཏུ་ཕེབས་པར་བུད་མེད་དེ་དང་གཞོན་ནུ་ཡར་ལངས་ཏེ་བཅོམ་ལྡན་འདས་ལ་གུས་ཞབས་ཀྱིས་མགོ་བོ་བཏུད། དེ་ནས་བཅོམ་ལྡན་འདས་ཞབས་སྟེགས་ཤིག་ཏུ་བཞུགས་ཏེ་ཁོང་གཉིས་ལ་ཡང་ཞབས་སྟེགས་སུ་བཞུགས་ཤིག་ཅེས་ཕྱག་བརྡ་གནང། བཅོམ་ལྡན་འདས་ཀྱིས་བུད་མེད་དེ་ཨམ་ར་སྐྱོང་མ་དང་གཞོན་ནུ་ཁོང་རྒྱལ་པོ་གཟུགས་ཅན་སྙིང་པོའི་སྲས་འཚོ་བྱེད་གཞོན་ནུ་ཡིན་པ་མཁྱེན། འཆར་ཀའི་མི་ཚེའི་ཁྲོད་འདི་ལྟ་བུའི་བུད་མེད་མཛེས་མ་ཞིག་མཐོང་མ་མྱོང་བ་དང། ལྷག་པར་ཟླ་བ་གཅིག་ཙམ་གྱི་གོང་ཁོས་དགེ་སློང་གི་སྡོམ་པ་ཞུས་པས། དགེ་སློང་ཞིག་གིས་མཛེས་སྡུག་ཡིད་དུ་འོང་བའི་བུད་མེད་ཅིག་ལ་ཐད་ཀར་བལྟས་ན། ལུགས་དང་མཐུན་མིན་ཡིན་ཡང་མི་ཤེས་པས་མིག་གིས་ས་ལ་བལྟས་ཏེ་བསྡད། ནཱ་ག་ས་མ་ལར་ཡང་དེ་དང་གཅིག་མཚུངས་ཀྱི་ཚོར་སྣང་དང་རྣམ་འགྱུར་ཐོན། འོན་ཀྱང། སངས་རྒྱས་བཅོམ་ལྡན་འདས་དང་ཤཱ་རིའི་བུ་རྣམ་གཉིས་ཀྱིས་བུད་མེད་དེའི་མིག་ཟུང་ལ་ཐད་ཀར་གཟིགས་སོ།

ཁོང་གིས་སྤྲིན་གྱི་ཕུང་པོ་ཞིག་ལ་གཟིགས་པའམ་ཡང་ན་རྒྱུག་ཆུ་དང་མེ་ཏོག་སོགས་ལ་གཟིགས་པ་དང་གཉིས་སུ་མེད་པས། མོའི་སེམས་སུ། བཅོམ་ལྡན་འདས་ཀྱིས་ཁོ་མོའི་སེམས་ཀྱི་བསམ་པ་ཇི་བཞིན་མཁྱེན་གྱི་ཡོད་པའི་ཡིད་ཆེས་དང་བཅས། ལག་ཟུང་ཐལ་མོ་སྦྱར་ནས་མོ་རང་གི་སྲས་དང་ལྷན་བཅོམ་ལྡན་འདས་ལ་ཕྱག་འཚལ་ཏེ་ཞུས་པ། ཁོ་མོའི་མིང་ལ་ཨམ་ར་སྐྱོང་མ་ཟེར། གཞོན་ནུ་དེའི་མིང་ལ་འཚོ་བྱེད་གཞོན་ནུ་ཟེར་ཞིང་ཁོ་མོའི་བུ་ཡིན། ཁོས། མ་འོངས་པར་རང་ཉིད་སྨན་པ་ཞིག་ཏུ་འགྱུར་ཆེད་དེང་སང་གསོ་བ་རིག་པའི་གཞུང་ལ་སློབ་སྦྱོང་བྱེད་བཞིན་ཡོད། ངེད་གཉིས་ཀྱིས་སྐུ་ཉིད་ཀྱི་མཛད་འཕྲིན་སྐོར་མང་དག་ཅིག་ཐོས་སོང་བས། དེ་རིང་གི་མཇལ་ཁ་འདི་སྒུག་བསྡད་པ་ཡིན། ཞེས་ཞུས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་འཚོ་བྱེད་གཞོན་ནུར། ཁོ་རང་གི་སློབ་སྦྱོང་སྐོར་ནས་བཀའ་འདྲི་གནང་བར་འཚོ་བྱེད་གཞོན་ནུས་ཀྱང་གུས་ཞབས་ཞེ་ས་དང་བཅས་བཀའ་ལན་ཕུལ་བར། བཅོམ་ལྡན་འདས་ཀྱིས་གཞོན་ནུ་དེ་སེམས་པ་བཟང་ཞིང་རིག་རྩལ་ལྡན་པ་ཞིག་ཡིན་པ་མཁྱེན། སྤྱིར་ན་འཚོ་བྱེད་གཞོན་ནུ་དང་སྲས་མ་སྐྱེས་དགྲ་གཉིས་ཕ་གཅིག་གི་སྤུན་ཡིན་ཡང་འཚོ་བྱེད་གཞོན་ནུར་མཚོན་ན། སྲས་མ་སྐྱེས་དགྲ་ལ་ལྟོས་ནས་ཀྱང་ཆེས་ཁྱད་དུ་འཕགས་པའི་རྒྱལ་སྲས་ཤིག་གི་ཁྱད་ཆོས་མཚོན་པ་གསལ་བོར་གཟིགས། འཚོ་བྱེད་གཞོན་ནུའི་སེམས་སུ་བཅོམ་ལྡན་འདས་ལ་གདུང་སེམས་དང་གུས་ཞབས་ཀྱི་ཚོར་སྣང་ཞིག་གིས་ཁེངས་ཏེ། མ་འོངས་པར་ཁོ་རང་གི་གསོ་བ་རིག་པའི་གཞུང་ལུགས་ལ་སྦྱངས་པ་མཐར་ཕྱིན་པ་ན། འོད་མའི་ཚལ་དུ་བཅོམ་ལྡན་འདས་ཀྱི་ཐག་ཉེ་སར་གནས་བཅས་ཏེ་སྡོད་རྒྱུ་ཡིན་ཞེས་ཞུས། ཨ་མྲ་སྐྱོང་མ་བཅོམ་ལྡན་འདས་ལ་མ་མཇལ་བའི་སྔོན་དུ་མོའི་སེམས་སུ། བཅོམ་ལྡན་འདས་ཀྱང་རང་ཉིད་ཀྱིས་དེ་སྔོན་མཇལ་མྱོང་བའི་སྙན་གྲགས་ཅན་གྱི་སློབ་དཔོན་གཞན་དག་རྣམས་དང་གཅིག་མཚུངས་ཡིན་པའི་ཚོད་དཔག་བྱས་ཡོད་ན་ཡང། དེ་སྔོན། མོ་རང་བཅོམ་ལྡན་འདས་དང་འདྲ་བའི་སློབ་དཔོན་སུ་གཅིག་ལ་ཡང་མཇལ་མྱོང་མེད། ཁོང་གིས་སྤྱན་གྱིས་གཟིགས་སྟངས་དེ་ཡང་བརྗོད་ཡུལ་ལས་འདས་པའི་བྱམས་བརྩེ་དང་དུང་སེམས་ཀྱིས་ཕྱུག་པས། མོས་བཅོམ་ལྡན་འདས་ཀྱིས། མོ་རང་གི་སེམས་སུ་སྦས་པའི་སྡུག་བསྔལ་ཡོད་དོ་ཅོག་མཁྱེན་གྱི་ཡོད་པ་ལྟ་བུ་ཚོར་ཞིང། མོ་རང་གི་སེམས་ཀྱི་སྡུག་བསྔལ་མང་དག་ཅིག་བཅོམ་ལྡན་འདས་མཇལ་བ་ཙམ་གྱིས་ཞི་བར་གྱུར། མོའི་མིག་འདབ་ཀྱི་རྫི་མའི་ངོས་སུ་མིག་ཆུའི་འོད་མདངས་ཁྲོམ་ཁྲོམ་དུ་འཕྲོ་བཞིན་ཞུ་བ། སློབ་དཔོན་ལགས། ང་ལ་མཚོན་ན་དཔལ་འབྱོར་ལོངས་སྤྱོད་ཀྱིས་ཕོངས་པ་མེད་པས།

དོན་དུ་རྒྱལ་པོའི་སྲས་མ་ཡིན་ཟེར་བ་སོགས་དཀྲོག་གཏམ་མང་དག་ཅིག་བསླངས། དེ་ལྟ་བུའི་ཉེས་མེད་སྐྱོན་འཛུགས་དེས་ཨ་མྲ་སྐྱོང་མའི་སེམས་ལ་ཕོག་ཐུག་ཆེན་པོ་བཟོས་ན་ཡང། ཨ་མྲ་སྐྱོང་མས་ཕོ་བྲང་ནང་གི་སྐྱེ་བོ་གཞན་དག་གི་ཕྲག་དོག་དང་སྡང་འཛིན་ལས་མཆེད་པའི་དམའ་འབེབས་དང་མཐོང་ཆུང་གི་རིགས་ལ་བཟོད་བསྲན་བྱས། རིང་པོར་མ་ཐོགས་པར་མོའི་རང་དབང་ནི་རང་ཉིད་ཀྱི་ཉེན་ཁ་ལས་སྐྱོབ་པའི་ཐབས་ལམ་རྨད་དུ་བྱུང་བར་བསམས་ནས། མོས་སྐྱེ་བོ་སུ་གང་གི་མདུན་ནས་ཀྱང་རང་ཉིད་ཀྱི་རང་དབང་བློས་གཏོང་མི་བྱེད་པའི་དམ་བཅའ་བཞག་སྟབས། དུས་དེ་ནས་བཟུང་མོ་རང་ཕོ་བྲང་དུ་འདུག་རྒྱུ་ཡང་ཁས་མ་བླངས། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུང་ངག་འཇམ་ལ་ལྷོད་པའི་ངང་ཨ་མྲ་སྐྱོང་མར་སྨྲས་པ། སྤྱིར་ན། མཛེས་སྡུག་གི་ལང་ཚོ་འདི་ནི་དངོས་པོ་གཞན་རྣམས་དང་འདྲ་བར། ཡར་སྐྱེ་ཞིང་མར་རྒུད་འགྲོ་བའི་ཆོས་ཅན་ཞིག་ཡིན་ལ། མཚན་སྙན་གྲགས་དང་རྒྱུ་ནོར་ལོངས་སྤྱོད་དག་ཀྱང་དེ་དང་གཉིས་སུ་མེད། འོན་ཀྱང། སྒོམ་སྒྲུབ་ཀྱི་ཉམས་ལེན་ལས་ཐོབ་པའི་ཞི་བ་དང་དགའ་བདེ། རང་དབང་བཅས་ཀྱིས། དོན་དམ་གྱི་བདེ་སྐྱིད་ངོ་མ་དེ་འདྲེན་འོང་བས། ཁྱེད་ཀྱིས་རྣམ་གཡེང་དང་ལེ་ལོ། བག་ཡངས་སུ་མ་བཏང་བར། མི་ཚེའི་ལྷག་མ་གང་ཡོད་ལ་གཅེས་སྤྲས་དང་མཐོང་ཆེན་བྱེད་རྒྱུ་ཤིན་ཏུ་གལ་ཆེ་ཞེས་གསུངས་སོ། དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱིས་མོ་རང་ལ་དབུགས་གཏོང་ལེན་གྱི་སྐབས་དང་འགྲོ་འདུག་གི་སྐབས། དེ་བཞིན་ཕྱག་ལས་གནང་བའི་སྐབས་སོགས་སུ་ཡང། དྲན་པ་དང་ཤེས་བཞིན་ཇི་ལྟར་བསྟེན་དགོས་མིན་དང་བསླབ་པའི་གཞི་ལྔ་ལ་ཉམས་ལེན་དང་བརྩི་སྲུང་ཇི་ལྟར་ཞུ་དགོས་མིན་སོགས། མདོར་ན་ཐབས་ལམ་གསར་པ་ཞིག་གི་སྒོ་ནས་ཉིན་ཞག་ཕྲུགས་གཅིག་གི་ཉམས་ལེན་གྱི་བང་སྒྲིག་སྟངས་སོགས་གསུངས་པར། ཨ་མྲ་སྐྱོང་མས་རིན་གྱིས་གཞལ་བར་མི་ནུས་པའི་བཅོམ་ལྡན་འདས་ཀྱི་གདམས་ངག་རྣམས་ཐོས་པས་དགའ་མགུ་ཡིད་རངས་ཏེ་ཞུས་པ། བཅོམ་ལྡན་འདས། ཡངས་པ་ཅན་གྱི་གྲོང་ཁྱེར་ཕྱི་རོལ་ཙམ་ན་ང་རང་སྒེར་ལ་དབང་བའི་ཤིང་ཨ་མྲའི་ཚལ་ཞིག་ཡོད་ཅིང། འདི་ནི་ཆེས་ཁ་ཁུ་སིམ་ཞིང་སིལ་གྲིབ་ལྡན་པ་ཞིག་ཡིན་ལགས་ན། ཁྱེད་དང་ཁྱེད་ཀྱི་འཁོར་དགེ་སློང་རྣམས་ཚལ་འདིར་གཟིགས་སྐོར་ཞིག་ཏུ་འབྱོན་རྒྱུའི་ཞལ་འཆེས་གནང་བར་ཞུ། ཁོ་མོས་ཁྱེད་ཅག་གནས་འདིར་གདན་འདྲེན་ཞུ་ཐུབ་ཚེ་འདི་ནི་ང་དང་ང་ཡི་བུ་གཉིས་ཀྱི་བསོད་ནམས་ཡིན། བཅོམ་ལྡན་འདས་ཉིད་ཀྱིས་ང་ཡི་གདན་ཞུ་འདིར་དགོངས་བཞེས་གནང་བར་ཞུ། ཞེས་ཞུས་པར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་ཞལ་གྱིས་བཞེས་སོ། ཨ་མྲ་སྐྱོང་མ་ཕྱིར་རང་ཁྱིམ་དུ་ལོག་རྗེས་དགེ་སློང་འཆར་ཀས་བཅོམ་ལྡན་འདས་ཀྱི་སྐུ་འཁྲིས་སུ་སྡོད་ཆོག་པ་གྱིས་ཞེས་ཞུས། སྐབས་དེར་ཤཱ་རིའི་བུ་ཡར་བཞེངས་འདུག་པར་ན་ག་ས་མ་ལས་ཁོང་ལ་ཞབས་སྟེགས་སུ་བཞུགས་རོགས་ཞེས་ཞུས། དེ་ཙམ་ན་དགེ་འདུན་པ་མང་དག་ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་གཟིམ་ཁང་བརྒྱུད་ནས་བྱོན་བཞིན་པ་རྣམས་ཀྱང་དེ་རུ་བཞུགས་པར། ཤཱ་རིའི་བུས་འཆར་ཀ་ལ་འཛུམ་དམུལ་དམུལ་གྱིས་གཟིགས་ཤིང་ན་ག་ས་མ་ལར་ཡང་དེ་ལྟར་གཟིགས་ཏེ་བཅོམ་ལྡན་འདས་ལ་ཞུས་པ།

ཕན་ཚུན་གཉིས་སུ་མེད་པའི་འབྲེལ་བ་ཞིག་གོ། དཔེར་ན། སྒྱུ་རྩལ་བ་ཞིག་གི་མིག་ལ་ཆ་མཚོན་ན། ཁོའི་གང་སྣང་ཐམས་ཅད་ཡིད་དུ་འོང་བར་སྣང་ཐུབ་ལ་སྐབས་འགར་གང་སྣང་ཐམས་ཅད་ཡིད་དུ་མི་འོང་བར་ཡང་སྣང་ཐུབ། སྤྱིར་ན། གཙང་པོ་དང་སྤྲིན་པ། ལོ་མ། མེ་ཏོག། ཉི་མའི་འོད་ཟེར། གསེར་མདོག་ལྡན་པའི་ཉིན་གུང་གི་དུས་ཚིགས་བཅས་ལ། སོ་སོ་ནས་མཛེས་སྡུག་གི་ཆ་རེ་ལོས་ཡོད། ང་ཚོའི་འཁྲིས་སུ་སྐྱེས་པའི་གསེར་མདོག་གི་སྨྱུག་མ་འདི་དག་ཆེས་མཛེས་སྡུག་ལྡན་ན་ཡང། སྐྱེས་པ་ཕོ་ཞིག་གིས་དམིགས་པ་རྩེ་གཅིག་པའི་སྒོམ་སྒྲུབ་བྱས་པ་ལ་བུད་མེད་ཀྱི་མཛེས་སྡུག་ལས་ལྷག་པའི་བར་ཆད་ཆེ་བ་ཞིག་ཕལ་ཆེར་མེད། གལ་ཏེ་སྐྱེས་པ་ཞིག་བུད་མེད་ཀྱི་མཛེས་སྡུག་ལ་སེམས་ཡོངས་སུ་ཤོར་ཞིང་དེའི་གཞན་དབང་དུ་གྱུར་པ་ན་སྐྱེས་པ་དེས་ཁོ་རང་གི་ལམ་ཁ་ཡང་བརླག་འགྲོ། དགེ་སློང་དག། ནམ་ཞིག་ཁྱེད་ཅག་གིས་བྱང་ཆུབ་ཀྱི་ལམ་མངོན་དུ་བྱས་ཤིང་ཡུལ་ལ་གཏིང་ཟབ་ཀྱིས་འཇུག་ཐུབ་པ་དེའི་ཚེ། ཁྱེད་ཅག་གིས་གང་ཞིག་ཡིད་དུ་འོང་བ་ཡིན་པ་དེ་ཡིད་དུ་འོང་བ་དང། གང་ཞིག་ཡིད་དུ་མི་འོང་བ་ཡིན་པ་དེ་ཡིད་དུ་མི་འོང་བར་མཐོང་ཐུབ་ན་ཡང་དེ་དུས་ཁྱེད་ཅག་གིས་ཐར་པའི་གོ་འཕང་མངོན་དུ་བྱས་ཟིན་པས། ཡིད་དུ་འོང་མི་འོང་གང་གིས་ཀྱང་ཁྱེད་ཅག་བཅིངས་མི་ཐུབ། ཐར་པའི་གོ་འཕང་མངོན་དུ་བྱས་ཟིན་པའི་སྐྱེས་བུ་དེས་མཛེས་སྡུག་གི་རྣམ་པར་གཟིགས་པ་ན། ཁོང་གིས་མཛེས་སྡུག་དེ་ནི་ཡིད་དུ་འོང་བ་མ་ཡིན་པའི་གྲུབ་ཆ་སྣ་མང་ཞིག་འཛོམས་པ་ལ་བརྟེན་ནས་གྲུབ་པར་མཐོང། མདོར་ན། དེ་འདྲའི་སྐྱེས་བུ་དེས། མཛེས་པ་དང་མི་མཛེས་པས་མཚོན་དངོས་པོ་ཐམས་ཅད་མི་རྟག་པ་དང་སྟོང་པའི་རང་བཞིན་དུ་གཟིགས་པར་བརྟེན། དེ་འདྲ་བའི་སྐྱེས་བུ་དེར་མཛེས་སྡུག་གིས་ཡིད་དགའ་བར་བྱེད་པ་དང་མི་སྡུག་པས་སེམས་ཁོང་དུ་ཆུད་དེ་མི་དགའ་བ་སོགས་སྐྱེད་པར་མི་བྱེད་དོ། ཉོན་མོངས་པའི་འཆིང་རྒྱ་ལས་གྲོལ་ཞིང་བྱམས་པ་དང་སྙིང་རྗེས་ཁེངས་པའི་སེམས་རྒྱུད་དེ་ནི་ནམ་ཡང་སྡུག་བསྔལ་གྱི་རྒྱུར་མི་འགྲོ་ཞིང། རྙིད་པ་མེད་པའི་མཛེས་སྡུག་ཁོ་ན་དེ་ཡིན་ནོ། སྙིང་རྗེ་ཞེས་པ་ནི་ལན་དང་གྲགས་པ་སོགས་ཆ་རྐྱེན་གང་ལ་ཡང་མི་རེ་བའི་མཛའ་བརྩེ་ཞིག་ཡིན་ལ། གྲོལ་བའི་སེམས་པ་དེ་ཡང་ཆ་རྐྱེན་གང་གིས་ཀྱང་མ་བཅིངས་པ་ཞིག་ཡིན་པས་ན་བྱམས་བརྩེ་དང་ཐར་པ་གཉིས་ནི་དོན་དམ་པའི་མཛེས་སྡུག་ངོ་མ་དེ་ཡིན། དེའི་ཕྱིར་ན་མཛེས་སྡུག་འདི་ལ་བརྟེན་པའི་ཞི་བདེ་དང་དགའ་སྤྲོ་ནི་ཞི་བདེ་དང་དགའ་སྤྲོ་ངོ་མ་དེ་ཡིན་ནོ། དགེ་སློང་དག། བརྩོན་པ་ཆེན་པོས་ལམ་ཉམས་སུ་ལོངས་ཤིག་དང། ཁྱེད་ཅག་གིས་དོན་དམ་གྱི་མཛེས་སྡུག་ངོ་མ་དེ་མངོན་དུ་བྱེད་ཐུབ་ཅེས་གསུངས་པར། གདམས་པ་འདི་དག་གིས་འཆར་ཀ་དང་དགེ་སློང་གཞན་དག་ཚོར་ཧ་ཅང་གི་ཕན་ཐོགས་ཆེན་པོ་བསྐྲུན། དབྱར་གནས་གྲོལ་སོང་བས་སངས་རྒྱས་བཅོམ་ལྡན་འདས་ཀྱིས་འཆར་ཀ་དང་འདུན་པ་གཉིས་ཁོང་གི་མདུན་དུ་བཀའ་འགུགས་གནང་སྟེ་སངས་རྒྱས་བཅོམ་ལྡན་འདས་ཕྱིར་རང་ཡུལ་དུ་བྱོན་གྱི་ཡོད་པའི་གནས་ཚུལ་སྙན་སྒྲོན་ཞུ་ཕྱིར་ཁོང་གཉིས་སྔོན་ལ་སེར་སྐྱའི་གཞིར་ཕེབས་རྒྱུའི་དགོངས་འཆར་གནང། དེ་ནས་ཁོང་གཉིས་ཀྱིས་ཕྱི་བཤོལ་མེད་པར་ཆུ་ཚོད་ལ་དམ་འཛིན་གྱིས་འགྲུལ་བཞུད་དེའི་སྐོར་ལ་གྲ་སྒྲིག་བྱས། འཆར་ཀ་ད་ལྟའི་ཆར་དགེ་སློང་ཞིག་ཏུ་གྱུར་ཡོད་སྟབས་ཁོང་གི་སྤྱོད་ལམ་ནི་ཆེས་ཞི་ཞིང་དུལ་ལ་དང་བ་འདྲེན་པ་ཞིག་ཡིན་གཤིས། རྒྱལ་སའི་སྐྱེ་བོ་ཀུན་གྱིས་ཁོང་མཇལ་བ་ན་ངོ་མཚར་སྐྱེ་རྒྱུ་ཡིན་པ་སྨོས་མེད་རེད། ཁོང་ནི་བཅོམ་ལྡན་འདས་ཕྱིར་རང་ཡུལ་དུ་བྱོན་པའི་གཏམ་བཟང་གི་བརྡ་ལན་སྐྱེལ་རྒྱུར་སྤྲོ་སེམས་ཀྱིས་ཁེངས་ཡོད་ན་ཡང། འོད་མའི་ཚལ་དུ་དུས་ཡུན་ཐུང་ཙམ་ལས་སྡོད་ལོང་མ་བྱུང་བར་གནས་དེར་ཞལ་གྱེས་དགོས་བྱུང་བ་དེས་བློ་ཕམ་ཡང་ཏོག་ཙམ་བྱུང།